འཇིག་རྟེན་འདི་ནས་སྐུ་གཤེགས་ནས་འཇིག་རྟེན་གཞན་དུ་བཞུད་པའི་ཚེ། དཔེར་ན་མྱ་ངམ་གྱི་ཐང་ལ་དགྲ་ཡིས་བཅོམ་པ་ལྟར་ཁྱོད་གཅིག་པུ་ཉིད་ཡིན་གྱི་དེའི་ཚེ་སྲས་མེད་བཙུན་མོ་ཡོད་པ་མིན་ཞེས་སོགས་ནས། འདི་རེད། འདི་ནས་ན་བཟའ་མ་མཆིས་ཤིང་བཤེས་མ་མཆིས། སོགས་སྒྲའི་ནང་ལོགས་དེ་ལ་ན་བཟའ་མ་མཆིས་བཤེས་མ་མཆིས་ད་སོ་སོ་བི་གའི་ཡུལ་གྱི་རྒྱལ་པོ་རེ་ཅིག་ཡིན་པ་ཡིན་ན་ཡང་ཨ་ནི་ཤི་ཡིན་ཤི་རན་དུས་སྒང་ལ་དེ་ནི་བི་གའི་དེ་ཡོད་མ་རེད་གང་གི་བི་གའི་ཇག་པ་གིས་འཕྲོག་པ་འདྲ་བོ་ཅིག་ང་ཚོའི་བི་གའི་རོ་ད་བི་གའི་ཚོང་པ་འདྲ་བོ་ཅིག་ཕྱིན་ནི་ལམ་ཁ་ནི་ཇག་པ་གིས་འཕྲོག་བཞག་ན་ཨ་ནི་གང་ག་འཕྲོག་ནི་སོ་སོ་དམར་ཧྲེང་བཏོན་བཏང་བཞག་གི་རོ་བ་ཧོ་དེ་འདྲ་བོ་འཆི་ཡོང་དུས་ཇག་པས་འཕྲོག་པ་འདྲ་བོ་ཅིག་འདི་ནི། དགྲས་བཅོམ་པ་ལྟར་ཁྱོད་གཅིག་པུ་ཉིད་མ་གཏོགས། སྲས་དང་སྲས་མོ་དང་དེ་ཚོ་གང་ག་ལོ་ཁྲིད་ཡ་ག་ཡོད་མ་རེད། ན་བཟའ་མ་མཆིས་གཞན་ཕར་བཞག་ནི་བི་ག་སོ་སོ་བི་ག་དུག་ལོག་དུས་དུས་གྱོན་རྒྱུ་གཅིག་རེད་པ་ད་རེད་པ་ད་གཅིག་འགྲོ་བའི་སྒང་དུག་ལོག་རྗེ་པོ་ར་ཞིག་ལོག་གཅིག་འགྲོ་ཁ་བྱས་འགྲོ་ཆོག་གུ་རེད་པ་ད་མ་ཤི་གོང་ལ་ད་ད་ཤི་ཡོང་དུས་དེ་འདྲའི་བྱེད་ས་ཡོད་མ་རེད་དུག་ལོག་དུག་ལོག་མེད་བ་ན་བཟའ་མ་མཆིས་བཤེས་མ་མཆིས། ཨོ་དེ་རེད། བཤེས་བི་ག་གྲོགས་པོ། མཛའ་བཤེས། དེ་ཚོ་ཡོད་མ་རེད། རྒྱལ་སྲིད་མ་མཆིས་ཁབ་མ་མཆིས། ཨོ་ད་རྒྱལ་པོའི་སྲིད་དབང། འཁྱེར་ཡ་ཡོད་མ་རེད་སྐྱེ་བ་ཕྱི་མ་ལ། ཨོ་ད་རྒྱལ་པོའི་ཕོ་བྲང་རེད་བ་ད་ཁང་པ་ཡང་འཁྱེར་ཡ་ཡོད་མ་རེད། དཔག་མེད་མཐུ་དཔུང་མངའ་ལགས་ཀྱང་གཟིགས་སུ་མ་མཆིས་གསན་མ་མཆིས། ཨོ་ད་མཐུ་དཔག་ཏུ་མེད་པ་ག་འདྲ་གཅིག་པའི་ཡོད་པ་ཡིན་ན་ཡང་ད་དེ་ཚོ་ཡོད་པ་ཡིན་ན་དེ་ཚོ་ལྟ་ཡ་ཡོད་མ་རེད། གཟིགས་སུ་མ་མཆིས་ཟེར་ཨམ་ཅོག་གོ་ཡ་ཡོད་མ་རེད་གཅིག་ཙམ་ཉིད་ཅིག་ཕྱི་ཐག་གིས་རྗེས་སུ་འབྲང་བ་མི་མངའོ། མདོར་ན་ཉིད་ཀྱི་མཚན་ཙམ་ཡང་དེ་ཚེ་མེད་ན་གཞན་ཅི་སྨོས་ཟེར་ད་གཞན་ཕར་བཞག་ནི་བི་མ་ད་བི་ཀའི་སོ་སོ་གི་བའི་མིང་དེ་ཡང་བརླག་འགྲོ་གི་རེད་གྲོངས་ཚར་ནི་ཉི་མ་གཅིག་སོང་གཉིས་སོང་ལོ་གཅིག་སོང་གཉིས་སོང་གང་ཟག་ཅིག་རྒྱལ་པོ་གཅིག་ཅིག་ཟེར་ཡ་དེ་བི་ཀའི་མིང་བརླག་ཚར་རེད། རེད་རེད་བ་སྔོན་རྒྱལ་པོ་བི་ག་མ་སྟོང་ཕྲག་མང་པོ་འདྲ་སླེབས་ཡོད་རེད་བ་ད་ལུང་པ་ག་བ་ཡིན་ན་ད་ལྟ་ཅི་ག་མི་འདུག་བ་ད་ཁ་ཐུག་གི་རྒྱལ་པོ་ཁ་ཤས་ཅིག་གི་མིང་རེ་ཅིག་མ་གཏོགས་བ་དེ་འདྲ་འདྲ་བོ་ཅིག་རེད། སོ་སོ་མིང་དེ་ཡང་མེད་པ་རེད་ཡ་རེད། འདི་ནས་མདོར་ན་འདི་རེད། མདོར་ན་ཉིད་ཀྱི་མཚན་ཙམ་ཡང་དེ་ཚེ་མེད་ན་གཞན་ཅི་སྨོས་ཅེས་དང་སྤྱོད་འཇུག་ལས། འཇིགས་པའི་ཤ་ཚུགས་ཅན་གྱི་གཤིན་རྗེའི་ཕོ་ཉས་ཟིན་པ་ལ། གཉེན་གྱིས་ཅི་ཕན་བཤེས་ཀྱིས་ཅི་ཕན་ཆོས་འབའ་ཞིག་སྐྱབས་སུ་འགྱུར་བའོ། ཆོས་ཁོ་རང་རང་སྐྱབས་འདྲ་པོ་ཡོད་ན་མེད་ན་དེ་ཆོས་རེད་དེ་མ་གཏོགས་ཕན་ཡ་མི་འདུག་ཞེས་དང། པཎ་ཆེན་ཆོས་ཀྱི་ཆོས་རྒྱན་གྱིས་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་རེད་བ་ད་སེར་སྣས་བསགས་པའི་ནོར་རྫས་ཤུལ་དུ་ལུས། བརྩེ་ཞིང་གདུང་བའི་གཉེན་དང་གཏན་འབྲལ་གྱིས་འོ་ད་ཞེས་སོགས་ནས། གཅེས་པར་བཅངས་པའི་ལུས་ཀྱིས་དགོས་དུས་བསླུས་གསུངས་པ་ལྟར་རོ། འོ་དེ་རེད། ད་ལྟ་འགའ་ཞིག་ད་ལོའི་དགུན་ཐོག་ཏུ་འཆི་ངེས་པ་ཡོད་ན་དེས་སང་ཕོད་ཀྱི་ལས་དོན་རྩོམ་ནས་ཅི་བྱེད། ད་ལྟ་རང་རེ་རྒྱ་གར་རྒྱ་ནག་སོགས་སུ་འགྲོ་བ་ལ་ཧ་ལས་ནས་དོ་གལ་ཆེན་པོ་བྱེད་དོན། དོ་གལ་ཆེན་པོ་བྱས་ཏེ་འགྲོ་ཆས་ལ་བརྩོན་མོད། དེར་རྟ་དྲེལ། འཁོར་གཡོག་དང་བཅས་ཏེ་འགྲོ་རྒྱུ་ཡོད། རེད་བ་དང་སྔ་མ་ཡིན་ན་དེ་ནི་ཚོང་ལ་འགྲོ་བའི་ཁ་ན། རྟ་དྲེལ་མང་པོ་དེད་ནས་འགྲོ་བ་དང། འོ་ད་དེ་ནི་ཚོང་པ་དེ་ཚོའི་དཔེ་གའི་རྟ་དྲེལ་མང་པོ་དེད་ནས་དེ་ནི་རྒྱ་གར་དང། འོ་ད་དེ་ཚོའི་དཔེ་ཡོད་རྒྱུའི་ད་ད་དེ་འགྲོ་གི་རེད་བ་དང། ཡིན་ན་ཡང་དེ་དུས་ད་རོགས་པ་ཁྲིད་ཡ་ཡོད་རེད་གཡོག་པོ་ཁྲིད་རྒྱུ་ཡོད་རེད་རྟ་དྲེལ་རེད་དོ་པོ་རེད་གང་ག་མཉམ་དུ་འགྲོ་རྒྱུ་ཡོད་རེད་བ། ཡིན་ན་ཡང་ཅིག་ཐག་རིང་པོ་འགྲོ་ཡ་དེ་ལ་གཟབ་གཟབ་རེ་ཞིག་བྱེད་ག་ཅིག་རེད་བ་དང།

མར་གྱི་དཀྱིལ་ནས་དཔེ་སྤུ་ཡར་བཏོན་པ་འདྲ་བོ་ཅིག་བྱས་ནས་འགྲོ། སྤུ་གཅིག་གོ་བཏོན་པ་འདྲ་བོ་ཅིག། གྲོགས་པོ་མེད་ཅིང་རང་གཅིག་པུ་ལོངས་སྤྱོད་སྤུ་ཙམ་ཡང་འཁྱེར་དུ་མེད་པར་འགྲོ། འོ་དེ་རེད། དེ་བཞིན་དུ་ད་ནོར་ལོངས་སྤྱོད་ཀྱིས་མི་ཕན། གཉེན་ཉེ་དུ་གིས་མི་ཕན། གསུམ་པ་ལུས་ཀྱིས་ཀྱང་མི་ཕན་པ་ནི། ད་གཞན་ཕར་བཞག་ན་ཨ་ལས་སོ་སོའི་གཟུགས་པོ་དེ་ཡང་བཞག་དགོས། དངོས་གནས་བྱས་ན་གཟུགས་པོ་དེ་དཔེ་ཆུང་ཆུང་སྒང་ནས་མ་ཡི་མངལ་ནས་མར་བཙས་པ་ནས། ཨ་ནི་སོ་སོའི་གཟུགས་པོ་དཔེ་རྩ་ཆེན་པོ་གཟུགས་པོ་ལ་དཔེ་ག་ཅིག་ཚ་གྲང་དང་ཏིག་ཙི་སླེབས་ཡི་གོ་ལ་མ་ཨ་ནི་ཕྲུ་གུ་ཆུང་ཆུང་ཡིན་ན་ངི་ངུ་ནས་དཔེ་རེད་བ་ད་གཟུགས་པོ་ལ་དཔེ་ཚོར་བ་དཔེ་ག་རེད་བ་ད་དཔེ་ག་སྡུག་བསྔལ་ཡི་སླེབས་ཡོད་འདུག་ག་ལ་ངུ། ཨོ་ད་དེ་ནས་ཡར་བྱས་ནས་སོ་སོའི་གཟུགས་པོ་དེ་དཔེ་འཁྱགས་དོགས་ནས་དཔེ་ག་དུག་ལོག་གཡོག། ལྟོགས་དོགས་ནས་དཔེ་ཁ་ལག་ཟས། ཨོ་ད་ན་དོགས་ནས་དཔེ་སྨན་ཟས།

ཤི་བའི་ཚེ་རི་ཐམས་ཅད་གསེར་དུ་ཕྱིན་མི་ཐམས་ཅད་གཉེན་དུ་གྱུར་ཀྱང་ཕན་པ་མེད་ཅིང་ནོར་ལོངས་སྤྱོད་གཉེན་འབྲེལ་སོགས་ལྟ་ཞོག། ད་མངལ་ནས་རང་དང་མཉམ་དུ་སྐྱེས་ཤིང་ངའི་ལུས་ཞེས་འཁྱགས་དོགས་ལྟོགས་དོགས་དང། ཚེར་མ་ཐུག་པ་ཙམ་ཡང་མི་ཕོད་པར་ཡིད་བཞིན་ནོར་བུ་ལྟར་གཅེས་པར་བཅངས་བཅངས་པའི་ལུས་དེ་ཡང་ཤུལ་དུ་བཞག་སྟེ་འགྲོ་བ་ཡིན། གསལ་པོ་འདུག་བ་ལྟ། དེ་རེད། དེས་ན། རྗེ་ཆོས་རྒྱན་གྱིས་གཅེས་པར་བཅངས་པའི་ལུས་ཀྱིས་དགོས་དུས་བསླུས། ད་གཟུགས་པོ་དེ་ལ་དཔེ་ཀྱི་ཅག་ག་བྱེད་བྱེད་བྱེད་བྱེད་བྱེད་ཅག་ག་འདྲ་པོ་དཔེ་བྱེད་བྱེད་བྱེད་གཅེས་པར་བཅངས་བཅངས་བཅངས་བཅངས་བཅངས་ནས་ད་དངོས་གནས་དགོས་པ་དེ་འཆི་བདག་གཤིན་རྗེ་སླེབས་པའི་སྒང་ན་ད་ཕན་ཐོགས་ན་དེ་དུས་ཕན་ཐོགས་དགོས་ཡ་གྱི་ཡོག་རེད། རེད་པ་ད། དཔེ་ཀའི་གཏམ་དཔེ་ར་ཅལ་རོང་ད་འབུད་དུང་དཀར་འོ་མས་གསོས་གསོས་དེ་འདྲ་ཆུ་སྲིན་སླེབས་དུས་འོ་ད་མཁོ་བ་ཡིན། ཟེར་དེ་ནང་དག་གིས་བ་གསོས་གསོས་གསོས་གསོས་གསོས་བྱས་ནས

ཐག་རིང་པོ་ནི། རི་ཡིན་ན་ཆུ་སྲིན་ཡིན་ན་ཧ་གོ་གོ་མ་རེད། ནག་ཡོ་ཡོ་ཅིག། རི་ཡིན་ན་ནི་འགྲིག་གི་ཡོ་ར་ཁོ་པི་གའི་ངལ་གསོ་རྒྱག་ཆོག་གོ་རེ་ཞིག་རེད་པ་ད། ཆུ་སྲིན་ཡིན་ན་ནི་ད་བཟའ་བྱ་གི་རེད་པ་ད། ཆུ་སྲིན་ཁ་ཅིག་གདངས་ཡོང་ན་གྲུ་དེ་ནང་འཛུལ་འགྲོ་གི་ཡོ་བ། ཁྱེད་ཚ་ཉེན་ཁ་ཞེ་དྲག་ཡོ་རེད། ཉེན་ཁ་ཞེ་དྲག་ཡོ་རེད། ཨ་ནི་འདི་རེ་རྒྱང་ཤེལ་ལྟ་ཡ་རེད་དེ་ཚོ་ནི་དེ་དུས་ཡོ་མ་རེད་པ་ད་ཐག་རིང་པོ་ལྟ་ཡ་དེ་ཚོ་ཧ་གོ་གོ་མ་རེད་པ་ད། ག་རེ་རེད་ཟེར་ན། ཨ་ནི་བི་གའི་དུང་དཀར་དུ་བ་དུང། ཨུ་སུ་འབུད་ཡག་གི་དུང་དཀར་པོ་ཞིག་འདུག་ཨ་འོ་འབུ། མ་གཞི་ཁོ་རང་ཁོག་པའི་ནང་འབུ་ཡོད་རོགས་དེ་ད་ཉར་ནས་གསོ་དགོས་པོ་ཡོད་རེད། སོ་སོ་གི་གཅིག་ནང་ལ་གསོ། ག་རེ་གི་གསོ་དགོས་རེད་འོ་མ་བླུགས་ནས་ཡོད་ད་འོ་མ་སྤྲད། འོ་མ་བླུགས་འབུ་དུང་དཀར་ཨ་ནི་གསོ་གསོ་གསོ་གསོ་ནས་ད་ཕྱིས་ནོར་བུ་ལེན་ག་འགྲོ་དུས་སྒང་ལ་འབུ་དེ་འཁྱེར་འགྲོ་བ་རེད་འབུ་དེ་འཁྱེར་འགྲོ་སྒང་ལ་ཨ་ནི་ཕི་གེ་ནི་ནག་ཡོ་ཡོ་ཆེན་པོ་རེ་ཅིག་ཐུག་ཡོང་དུས་ཨ་ནི་དུང་དཀར་དེ་བཏང་བཞག་རེད།

ཨོ་དེ་འདྲ་རེད། ད་ཆུ་སྲིན་སླེབས་དུས་ཁོ་གི་ཡོད་ཚད་དེ་ཁོ་ཐང་ཅིག་མ་འདུག་ཅེས་བོད་ལ་དུང་དཀར་བསྐོར་ར་ཞུ་བྱས་དེ་མ་ར་བ་དང་ཆུ་སྲིན་སླེབས་དུས་སྒང་ལའོ་དེ་མ་རེད། དེ་འདྲ་བྱས་ས་ང་ཚོའི་ལུས་དེ་བས་གསོ་གསོ་གསོ་གསོ་ནས་འབེག་ར་བ་དང་དུང་དཀར་འོ་མས་གསོ་བ་ནང་བཞིན་གསོ་དེ་ཡོད་ར་བ་དང་གསོ་གསོ་གསོ་གསོ་ནས་བས་རྒྱགས་པ་ཆགས་ནས་དེ་བྱེད་དུས་དེ་ནས་འཆི་བདག་གཤིན་རྗེ་སླེབས་དུས་སྒང་ལ་ད་ཨབ་དང་ཚད་གོ་གོ་རེད། དེ་ནས།

དེ་ལྟར་དེ་ནི་རྒྱུ་མཚན་གསུམ་བསམ་པའི་མཇུག་ཏུ་དེ་ལྟར་བསམས་ནས་འཇིགས་ཞུམ་མེར་བསྡད་པས་མི་ཕན་པས། ད་ཅིག་ཞེད་སྣང་ཅིག་ཡོང་གི་འདུག་པ། འོ་ད་འཆི་བདག་གཤིན་རྗེ་ཟེར་གཅིག་བས་ཡོང་ཡ་ཅིག་རེད་ཤག་འཆི་དགོས་ཀྱི་འདུག་ག་དུས་ཤི་མིན་ཧ་གོ་གི་མི་འདུག་ཤི་ན་ནི་ཆོས་མ་གཏོགས་ཕན་གི་མི་འདུག་བསམས་ནས་ཞེད་ཀྱི་འདུག་ཞེད་པའི་སྐབས་ད་ཞེད་ནས་བསྡད་བསྡད་པས་ཕན་གི་མ་རེད། ད་ཞེད་ནས་ག་རེ་བྱེད་དགོས་རེད། ད་གང་ཐུབ་ཐུབ་གི་བས་ཆོས་དགེ་བ་བྱེད་དགོས། བསོད་ནམས་བསགས་དགོས་རེད། འོ་དེ་རེད། འཇིགས་ཞུམ་མེར་བསྡད་པས་མི་ཕན་པས་གུང་ཐང་བསྟན་པའི་སྒྲོན་མེས། ལམ་རྒྱུས་མེད་ཀྱི་ས་མཁན་ཆོས་ཡིན་ཞིང་ལམ་ཤུལ་རིང་གི་ལམ་རྒྱགས་ཆོས་ཡིན་ལ་ལམ་བགྲོད་དཀའི་དེད་དཔོན་ཆོས་ཡིན་པས་དུས་ད་ནས་སྒོ་གསུམ་ཆོས་ལ་སྦྱོར། འོ་དེ་རེད་ད་ཆོས་ཁོ་རང་རེད། ལམ་འགག་བསྟན་མཁན་འདྲ་བོ་ཅིག་ལམ་རྒྱུས་མེད་པ་ལ་ལམ་འགག་འདི་ནི་རེད་བསྟན་མཁན་དེ་དམ་པའི་ཆོས་རེད། ལམ་ཐག་རིང་པོ་འགྲོ་ཡག་གི་རྒྱགས་ཤིག་གི་ཚུལ་འདྲ་པོ་དེ་ཆོས་རེད། ལམ་བགྲོད་དཀའ་ས་ལ་དེ་གའི་དེད་དཔོན་བྱས་ནས་བས་ཁྲིད་འགྲོ་རོགས་བྱེད་མཁན་དེ་ཡང་ཆོས་རེད། དེ་ཡིན་ད་ད་ནི་དེ་གའི་སྒོ་གསུམ་དེ་ཆོས་ལ་བས་སྦྱོར། ལུས་ངག་ཡིད་གསུམ་དེ་བྱས་དང་རྗེ་མི་ལ་རས་པས། ཨང་གི་ཉ་མ་དཔལ་དར་འབུམ་གསོན་དང་ཕྱུག་མོ་དད་པ་ཅན། ཚེ་འདི་བས་ཕྱི་མ་ཤུལ་ཐག་རིང། རྒྱགས་ཤིག་གྲབས་སུ་ཚུད་ལགས་སམ། རྒྱགས་ཤིག་གྲབས་སུ་མ་ཚུད་ན་སྦྱིན་པ་ཡིན་པས་གཏང་ཡང་འཚལ།

ཕྱི་མ་གྲགས་སུ་གྲབས་སུ་ཚུད་ལགས་སམ་ཕྱི་མ་གྲབས་སུ་མ་ཚུད་ན་ལྷ་ཆོས་ཡིན་པས་བྱས་ཀྱང་འཚལ། འོན་ཏང་དེ་ནི། ཞེས་གསུངས་པ་ལྟར་རང་འཆི་བའི་དུས་སུ་ལམ་བགྲོད་པའི་ས་མཁན་དང་དེད་དཔོན་ལམ་རྒྱགས་ཀྱང་ཆོས་ཡིན། ཆོས་བྱེད་རྒྱུ་མ་བྱུང་བར་སྲང་བར་གྱི་ཁྱི་རྒན་རྒྱ་བོ་ཤི་བ་དང་ཁྱད་མེད་དུ་འཆི་ན་ཅི་དྲག་བསམ་སྟེ་ད་སོ་སོ་མི་ཅིག་ཐོབ། མི་ལུས་ཐོབ་པའི་སྐབས་ལ་ཆོས་བྱེད་བྱེད་ལོང་མ་བྱུང་བར་བྱས་ནས་ཤི་བ་ཡིན་ན། འཕྲོ་བརླག་ཞེ་དྲག་རེད། ད་ག་ཟེ་ཕྱི་ལོགས་ཀྱི་ཁྱི་ཅིག་ཤི་བ་དང་གཅིག་པ་ཅིག་ཅང་ངོ་དགྲ་ལང་ག་ནི་རེད་པ་ད་ཁྱི་ཅིག་ཤི་བ་མོ་ཊ་གིས་བརྫིས་ནས་ཤི་བ་དང་མི་ཤི་བ་གཉིས་གཅིག་པ་ཅིག་ཡང་བྱས་ན་ད་དེ་མ་བྱུང་བ་རེད་རེད་པ་ད། ཆོས་ཀྱི་བྱེད་ལོང་མ་བྱུང་ན་འོ་དེ་འདྲ་བོ་རེད་སོང་ངོ། ཅི་དྲག་བསམ་སྟེ་འགྲུལ་པ་ཕ་ཡུལ་དུ་འགྲོ་མཁན་ཚོས་སྡོད་རྒྱུའི་གྲབས་གཤོམ་མི་བྱེད་པར་འགྲོ་ཆས་འབའ་ཞིག་ཚགས་སུ་ཚུད་ཐབས་བྱེད་པ་བཞིན། འོ་དེ་རེད་བ་དང། མི་འགྲུལ་པ་ཕ་ཡུལ་དུ་ཕར་ལོག་འགྲོ་མཁན་ཞིག་ཡིན་པ་ཡིན་ན། ད་བསྡད་ཡག་གི་པི་འཆར་གཞི་ཅིག་བྱེད་གི་མ་རེད་བ་དང་ག་རེ་ཡིན་ན་འགྲོ་ཡག་ཁོ་རང་འབའ་ཞིག་བྱེད་གི་རེད་བ་འོ་དེ་ནང་ལྟར་བྱས་ནས་ཚེ་འདིའི་འཁྲི་བས་མ་གོས་པའི། དེ་ནི་ཆོས་ཁོ་ན་བྱེད་པར་ཐག་བཅད་དགོས་སོ། ད་མཁྱེན་སོང་བ། དེ་ནི་འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ། དེ་ལ་རྒྱུ་མཚན་གསུམ་བྱས། པི་ཀའི་ལུས། ག་རེ་ཟེར་ད། ནོར་ལོངས་སྤྱོད་ཀྱིས་མི་ཕན། གཉེན་ཉེ་དུ་གིས་མི་ཕན། ལུས་ཀྱིས་ཀྱང་མི་ཕན། བསམ་བློ་དེ་བཏང་ནས། ཨ་ནི་ཆོས་པི་ཀའི། ཁོ་ན་བྱེད་པར་ཐག་བཅད། ད་གིན་སྔོན་དེ་ཆོས་དང་འཇིག་རྟེན་གཉིས་ནང་ནས་དང་པོ་ཆོས་བྱེད་ཀྱི་ཡིན་ད་ལྟ་ཉིད་དུ་ཆོས་བྱེད་ཀྱི་ཡིན་ཟེར་གྱི་རེད་ད་ད་ལྟ་ཆོས་བྱེད་མ་གོ་ཆོས་ཁོ་ན་བྱེད་ཀྱི་ཡིན་ཟེར་གྱི་རེད། ད་དེ་སོ་སོའི་བློ་གི་ཐོག་ནས་པི་ད་ད་ཐག་བཅད། རེད་བ་དང། ཨ་ནི། ལམ་སང་པི་ཆོས་ཁོ་ན་བྱེད་ཐུབ་ཀྱི་མི་འདུག་ན་ཡང། ཆོས་བྱེད་ཡ་དེ་ཆོས་རྐྱང་རྐྱང་ཆགས་པ་ཅིག་བཟོ་དགོས་ཀྱི་མཁྱེན་སོང་བ་ཆོས་བྱེད་ཡ་གི་གོ་སྐབས་ཅིག་ཡོད་རེད་བ་དང། འོ་དེ་ཆོས་རྐྱང་རྐྱང་མ་གཏོགས་འཇིག་རྟེན་ལ་མ་འདྲེས་ཡ་ཅིག་བྱུང་ཡ་དེ་གལ་ཆེན་པོ་རེད། ད་འཇིག་རྟེན་བྱེད་པའི་སྒང་ལ་འཇིག་རྟེན་ཆགས་འགྲོ་བ་རེད་ཁོ་བྱེད་ཟེར་ལབ་དགོས་ཡ་ཡོད་མ་རེད་འཇིག་རྟེན་ནི་ཁོ་རང་བཞིན་གྱིས་པི་ཀའི། ང་ཚོའི་དཔོན་པོ་གསུམ་ཡོད་རེད་པ་དང་དུག་གསུམ་ཡོད་རེད་པ་དང་དམག་དཔོན་གསུམ་ཟེར་ཁ་སང་ལབ་ཡིན་པ་འོ་དེ་གི་ག་དུས་ཡིན་ན་ཁོས་གི་བི་ཇ་བརྒྱབ་བསྡད་ནས་ང་ཚོའི་བི་ཇ་བྱ་དགོས་ཡ་གང་ཡོད་མ་རེད་འཇིག་རྟེན་བྱེད་སྟངས་དེ་ཁོས་ཡག་ཐག་ཆོད་ཅིག་གི་བི་ཇ་བྱ་ཡོང་གི་རེད་འཇིག་རྟེན་བྱེད་ཡ་དེ་བྱེད་དུས་ད་ཆོས་བྱ་ཡ་དེ་ད་སྤུས་དག་པོ་ཡོང་ཡ་དེ་ད་སོ་སོ་གིས་བཟོ་དགོས་རེད་དཔེར་ན་ང་ཚོའི་ད་ལྟ་ཆོས་བཤད་གི་ཡོད་རེད་པ་ཆོས་བཤད་ཁག་བྱེད། ཨ་མྱེས། ཨོ་འདི་ཁྱེད་ཉིད་དེ་ཆོས་རེད་ཁྱོད་དེ་ཆོས་སུ་འགྲོ་ཡ་ཅིག་གུ་གོ་ཆེན་ཚོ། ཚེ་འདིའི་འཁྲི་བས་མ་གོས་པ་དེ་ནི་ཆོས་དེ་རེད་ཆོས་ཁོ་ན་བྱེད་པར་འོ་ད་ཐག་བཅད་དགོས་སོ། ཐག་བཅད། ད་དེ་ནི་གཉིས་པ་འཆི་བའི་རྣམ་པ་བསྒོམ་པ་ནི་གསུངས་པ་རེད། འཆི་བའི་རྣམ་པ་བསྒོམ་པ་ནི་བདག་གི་བླ་མ་རིན་པོ་ཆེའི་མན་ངག་ཡིན་གསུངས་སྟེ། སྐྱབས་རྗེ་བདེ་ཆེན་སྙིང་པོའི་རྩ་བའི་བླ་མ་དྭགས་པོ་བླ་མ་རིན་པོ་ཆེ་གི་མན་ངག་མ་གཞི་ད་གོང་ནས་མར་བརྒྱུད་པའི་མན་ངག་ཅིག་རེད་པ་ད། འོ་དེ་ཡིན་དུས་འདི་གཙོ་བོ་བི་གའི་མྱོང་ཁྲིད་སྐྱོང་ཚུལ་ཡིན་པས་དེ་ནས་སྐྱོང་སྐབས་ཀྱང་འདིར་བསམ་ན་ལེགས་པར་གསུངས། འདི་ལྟར་བསམ་ནའོ། སྐྱོང་སྐབས་ཀྱང་འདི་ལྟར་བསམ་ན་ལེགས་པར་གསུངས། དེ་ཡང་འདི་ནི་སྐྱབས་ཐུགས་རྗེ་མ་དང། པཎ་ཆེན་ཆོས་རྒྱན་གྱི་བར་དོ། བར་དོ་འཕྲང་སྒྲོལ་གྱི་གསོལ་འདེབས་ཡོ་རོ་བ། ཨོ་ད་དེ་ནས་གསོལ་འདེབས་ལས་གསུངས་པ་རྣམས་ཀྱང་དྲན་པར་བྱས་ནས་ད་ཤི་བའི་རྣམ་པ་གོ་དངོས་གནས་བི་གའི་བཞུགས་ཁོག་ང་ཚོ་ཤི་ཡག་གི་དུས་ཚོད་ཅིག་ཡོ་རོ་བ་ད་ཨོ་དེ་དེ་རིང་ཡིན་པ་འདྲ་བོ་ཅིག་ད་ལྟ་ཡིན་པ་འདྲ་བོ་ཅིག་བསམ་བློ་བཏང་ཨ་ནི་དེ་བྱུང་ན་ག་འདྲ་རེད་ས་རེད་ད་རྣམ་པ་དེ་སྒོམ་པ་རེད་ཨོ་འདི་རེད་ཨོ་དེ་ནས་གསུངས་པ་རྣམས་ཀྱང་དྲན་པར་བྱས་ནས་བདག་ཉིད་འཆི་ནི་འཆི་ལ།

སྨན་གཅིག་ཟུང་འབྲེལ་རེ་བྱེད་དགོས་ཡ་འདྲ་པོ་རྒྱ་བོད་ཟུང་འབྲེལ་བྱེད་ཟེར་ཡ་འདྲ་པོ་ད་དེ་འདྲས་ཟེར་བྱས་ཨ་ནི་ཞབས་བརྟན་ལ་བྱེད་ག་ཅིག་ཐུགས་སུ་ཐུགས་ཐུགས་སུ་བྱས། སྨན་པས་གང་ཚར་བྱས་ལ་ད་སྨན་པ་ཚོས་གི་དེ་ནི། བོར་ནི། ད་སྨན་བཅོས་བྱེད་ཡ་མི་འདུག་ཟེར་ཅིག། ཨོ་འདི་རེད། འང་དེ་ནི། བོར་ཞིང་རིམ་གྲོས་བཟློག་ཏུ་མེད། གཉེན་རྣམས་གསོན་དུ་རེ་བའི་རེ་ཐག་ཆད། རང་ཉིད་ཅི་བྱ་གཏོལ་མེད་གྱུར་པའི་ཚེ་བླ་མའི་གདམས་ངག་དྲན་པར་བྱིན་གྱིས་རློབས་ཞེས་པ་ལྟར་སྨན་དཔྱད་རིམ་གྲོ་ཇི་ལྟར་བྱས་ཀྱང་ནད་ཇེ་ཐུར་སོང། འོ་ད་ན་ཚ་སྡུག་རུ་སྡུག་རུ་སྡུག་རུ་ཕྱིན་དེ་སྨན་གྱིས་མ་ཕན་པ་སྨན་ལ་ནུས་པ་མེད་པ་མ་རེད་བ་སོ་སོ་ཤི་རན་ནས་རྟགས་དེ་བསྟན་གྱི་ཡོད་རེད་དེ་རེད། དཔེར་ན་བི་ཀའི་མེ་ཏོག་འདྲ་བོ་ཤིང་སྡོང་འདྲ་བོ་ཅིག་ཡིན་པ་ཡིན་ན་མེ་ཏོག་འདྲ་བོ་ཅིག་ཡིན་པ་ཡིན་ན། ད་ཁོ་རང་པའི་དུས་ཚོད་དེ་རྫོགས་འགྲོ་དུས་ཡལ་འགྲོ་དགོས་འདུག་བ་ཨ་ནི་ཆུ་བླུགས་ན་ཕན་གི་མི་འདུག་ས་བླུགས་ན་ཕན་གི་མི་འདུག་སྨན། ལུད་བླུགས་ན་ཕན་གི་མི་འདུག་བ་ཁོ་དུས་ཚོད་ཟླ་བ་གཉིས་གསུམ་ག་རེ་ཡིན་ན་ཨ་ནི་སྐམ་འགྲོ་གི་འདུག་བ་ཨོ་དེ་འདྲ་གཅིག་རེད། ནམ་རྒྱུན་ཡིན་ན་ཆུ་གི་ཕན་གི་ཡོད་རེད་ས་གི་ཕན་གི་ཡོད་རེད་ལུད་གི་ཕན་གི་ཡོད་རེད་ཁོ་དུས་ཚོད་དེ་རྫོགས་འགྲོ་གི་ཡོད་རེད། སྨན་ལ་ནུས་པ་མེད་པ་ད་ཆགས་པ་མ་རེད་བ། རིམ་གྲོ་ལ་ནུས་པ་མེད་པ་ཆགས་པ་མ་རེད། རིམ། ཨོ་དེ་རེད་རིམ་གྲོ་བྱས་དེ་གས་སྐྱེ་བ་ཕྱི་མ་ལ་ཕན་གི་ཡོད་རེད་ཚེ་འདི་ལ་མ་ཕན་པ་ཨ་ནི་རིམ་གྲོ་མང་པོ་བྱས་བྱས་བྱས་ཚེ་འདི་ལ་མ་ཕན་པ་གྲོངས་སོང་ན

དེ་ནས། སྨན་དཔྱད་རིམ་གྲོ་ཇི་ལྟར་བྱེད་ཀྱང་ནད་ཇེ་སྡུག་སོང་སྨན་པས་ཀྱང་གཏམ་ཉིས་འགྲོ་ཞིག་བཤད། གཉེན་བཤེས་རྣམས་ཀྱིས་ཀྱང་དངོས་སུ་སྐད་ཆ་སྙན་པོ་རེ་བཤད་ད་ནད་པ་ལ་ཁྱེད་རང་དྲག་གི་མ་རེད་ཟེར་གྱི་འདུག་ཟེར་ལབ་ན་འགྲིག་གི་མ་རེད་བ་སེམས་ཕམ་འགྲོ་གི་རེད་བ་ད་ཅེ་ད་ནད་པ་ལ་སྐད་ཆ་ཉིས་འགྲོ་འདྲ་བོ་བྱེད་ཀྱི་ག་རེ་ཟེར་གྱི་འདུག་ཟེར་དྲིས་སོང་ན། འོ་ད་ཅི་བལྟས་སེ་ད་དུང་ཅིག་རེ་བ་ཅིག་འདུག་ཅིག་ཅིག་བྱས་ནས་ཏོག་ཙམ་ཕན་གྱི་རེད་ཟེར་བ་དེ་འདྲས་བཤད་དངོས་གནས་བྱས་ན་ཐག་བཅད་ཚར། འོ་དེ་རེད་ད་སོ་སོ་ཡིན་པའི་བཟོ་ལ་བསམ་བློ་གཏང་དགོས་སོ་སོ་དེ་ནད་པ་ཡིན་པའི་བཟོ་ལ་བྱས་ནས་རེད་བ་ད། གཉིས། སྨན་པས་ཀྱང་གཏམ་ཉིས་འགྲོ་ཞིག་བཤད། གཉེན་བཤེས་རྣམས་ཀྱིས་ཀྱང་དངོས་སུ་སྐད་ཆ་སྙན་པོ་རེ་བཤད་ཀྱང་ལྐོག་ཏུ་བསྡུ་གསོག་འདྲ་རྒྱག་ཟེར་བ་ད་དེ་རེད་གཉེན་བཤེས་ཡག་སྡུག་མང་པོ་ཡོད་ལ་བ།

སྣ་ཞོམ་སེ་ད་སྣ་དེ་ཚོ་མར་ཞོམ་མཆུ་བརྫེས་སེ་མདངས་ཤོར་སེ་ད་དུས་རྒྱུན་མི་གསོན་པོ་སྒང་ལ་མདངས་ཅིག་ཡོད་རོགས་གསོན་པོ་ལ་མིག་གི་མདངས་ཅིག་ཡོད་རོགས་པ་དང་མདངས་གླག་གི་བཟོ་གྲོགས་པོ་ད་མདངས་ཅིག་ཡོད་རོགས་པ་དང་ཨོ་དེ་ཨ་ནི་ཤི་འགྲོ་བ་སྒང་ལ་དེ་ཤོར་འགྲོ་གི་རེད་མདངས་དེ་ཤོར་བ་སོགས་ཀྱི་ཕྱི་ནང་གི་དེ་ནས་རྣམ་འགྱུར་མི་སྡུག་པ་སྣ་ཚོགས་སྟོན། སྔར་བྱས་ཀྱི་སྡིག་པ་ལ་ནི་འགྱོད། དེ་ནས་བཤགས་སྡོམ་དང་དགེ་བ་རྣམ་དག་སྒྲུབ་པའི་གདིང་ནི་མེད། ད་དུས་རྒྱུན་ལྷོད་ལྷོད་ཡིན་པའི་སྒང་ལ། མ་བྱས་པ་བྱས་བཤགས་པ་བྱེད་ཡ་དང་དེ་ནས་དགེ་བ་སྒྲུབ་ཡ་དེ་ད་དེ་དྲིལ་གྱི་ཁ་ཐུག་ལ་ད། དཀའ་ལས་ཁག་པོ་ཞེ་དྲག་རེད་བ། དེ་ནས་གདིང་ནི་མེད་གནད་གཅོད་ཀྱི་སྡུག་བསྔལ་དང། གནད་གཅོད་རེད་གནད་གཅོད། ལུས་ཀྱི་བའི་གནད་ཡོད་རེད་བ་དང་གནད་ལ་བའི། དེ་ནས་རྣམ་ཤེས། བི་གའི་གནས་ས་འདྲ་བ་དེ་འདྲ་ལ་རྣམ་ཤེས་དང་བྲལ་ཡས་ཡོང་དུས་སྒང་ན་ཨ་ནི་བི་གའི་སྡུག་བསྔལ་རེ་རེ་ཡོང་གི་ཡོད་རེད་དེ་གཅོད་ཡོང་དུས་སྒང་ན་གནད་གཅོད་ཀྱི་ཨང་དེ་ནས་གནད་གཅོད་ཀྱི་སྡུག་བསྔལ་དང་དེ་ནས་འབྱུང་བ་ཐིམ་རིམ་གྱི་རྟགས་རྣམས་ཤར་ཞིང་ད་ས་ཆུ་ལ་ཐིམ་པའི་རྟགས་ཟེར་ཡ་ཅིག་དེ་འདྲ་ཡོད་རེད་བ་དེ་ཚོའི་བི་གའི་ཤར་ཞིང་འཁྲུལ་སྣང་འཇིགས་སྐྲག་སྣ་ཚོགས་ཀྱི་ངང་ནས། ཚེ་འདིའི་སྣང་བ་དེ་ནས་ལམ་པ་དེ་འགག་འགྲོ། འགག་འགྲོ། དེ་རེད། ད་ཕུང་པོ་ནི་ཁང་པའི་ཟུར་ཁུག་གཅིག་ལ་ཉལ་གཟན་གྱིས་ད་ལུང་པ་སོ་སོའི་ལུགས་སྲོལ་ཡོད་རེད་པ་ད་ད་ཨ་ལེ་ལུགས་སྲོལ་གཅིག་ཟེར་ན་འདི་རེད། ཕུང་པོ་དེ་བས་ཁང་པའི་ཟུར་གཅིག་ལ་ཁང་སྟོང་འདྲ་བ་ཟུར་ཐོག་གཅིག་ལ་དེ་ནས་ཉལ་གཟན་གྱིས་དྲིལ་ཨ་ནི་བཞག།

ཐག་པས་པི་ཀའི་ཡག་ཐག་ཆོད་པར་བསྡམས། རོ་ད། དེའི་ལུགས་སྲོལ་ཡོད་རེད་ད། རོ་ལངས་ཡག་གི་ལུགས་སྲོལ་དེ་འདྲའི་བྱུང་བ་རེད་པ་སྔོན་མ་དེ་ཡིན་ཙང་དེ་ནས་ལྟེབ་ཚིག། ལུས་དེ་ལྟེབ་ཚིགས་གསུམ་བརྒྱབ་པ་རེད་པ་ད། ཨ་ནི་ཐག་པས་བསྡམས་ནས་བཞག་བཞག་རེད། དེ་ནས་འབྲེང་ཐག་ལྟ་བུས་བསྡམས་པ་དང། དེ་ནས་ས་རྡོ་རྗེན་པའི་སྟེང་དུ་བསྐྱུར་བ་སོགས་བྱས། ད་ལྟ་ཟས་གང་ཞིམ་ལ་ལོངས་སྤྱད་ཀྱང། ནམ་ཞིག་གསུར་གྱི་དེ་ནས་དྲི་ཙམ་ལ་རེ་ནས་སྡོད་དགོས་པ་དང། ད་ལྟ་སྙན་པའི་མིང་གིས་དགེ་བཤེས་ལགས་དང་ཟེར་རེད་པ་ད་སོ་སོ་བེད་ཀའི་དགེ་བཤེས་ཡིན་ན་དགེ་བཤེས་ལགས་ཟེར་བ་ཞིག་ཡན་ད་རེད་བ་ད། འོ་ད་དེ་རེད་དགེ་བཤེས་ལགས་དང་ཟེར་འགྲོ། འོ་ད་ཨ་ནི་སྐུ་ཞབས་དང་ཟེར་འགྲོ་དགེ་སློང་ལགས་ཟེར་འགྲོ། འོ་ད་དེ་ནི་མིང་སྙན་པོ་བཏགས་ནས་ལབ་གི་རེད་པ་ད་སོ་སོ་ལ། དེ་ལབ་གི་རེད་དེ་གྲོངས་ཚར་སོང་ན། ནམ་ཞིག་ལུས་འདི་ལ་དེ་ནི་རོ། ཞེས་ཟེར་བ་དང་སོ་སོའི་ལུས་འདི་ལ་རོ་ཟེར་བ་ཞིག་ཆགས་ཀྱི་རེད།

འདི་ནི། མིང། ཀུན་སློང་དང་འདི་ནི། རང་རེ་ཉལ་གཟན་མཐོང་ཚེའང་འདི་ནི། རོ་ཉལ་གཟན་གྱིས་དྲིལ་བ་དེ་དྲན་དགོས་པའི་ཚོད་ཡིན། ཁྱད་པར་མི་རྟག་པ་སྒོམ་བསྡད་ཡིན་ན། འོ་ད་སོ་སོས་ཉལ་ཆས་ཉལ་གཟན་དེ་མཐོང་སོང་ན། རེད་པ་ད་ག་དེས་ཉལ་གཟན་མཐོང་ཡ་ཞེ་དྲག་ཡོད་པ་མ་རེད་པ་ད་འོ་འདི་ནི་ཉལ་གཟན་མཐོང་ཚེ། དེ་ནས་ད་རས་དཀར་པོ་གྲུབ་པ་དེ་ཚོས་དཀྲིས་སྡོད་ཀྱི་རེད་པ་ད་འོ་དེ་རེད་ད་རས་དཀར་པོ་གྲུབ་པ་མཐོང་སོང་ན་ཨ་ནི་གཞོ་ཚག་འདུག་སེ་དཀྲིས་ཀྱི་རེད་བསམ་བསམ་འདྲ་བོ་བྱས། ཉལ་གཟན་མཐོང་ཚེའང་དེ་ནི་རོ་ཉལ་གཟན་གྱིས་དྲིལ་བ་དེ་དྲན་དགོས་པའི་ཚོད་ཡིན་རྗེ་མི་ལས་རོ་ཞེས་འཇིགས་སུ་རུང་བ་དེ་རྣལ་འབྱོར་ལུས་ཀྱི་རྩ་ན་གདའ་གསུངས་པའང་ལུས་འདི་ཡིན་ཟེར། རེད་པ་ད་རོ་ཟེར་དུས་ཞེད་སྣང་བྱེད་ཀྱི་རེད་པ་ད་འཁྲིས་ལ་རོ་གཅིག་ཡོད་ན་དེ་མཉམ་དུ་མཚན་གཅིག་ཉལ་ཤོག་ལབ་ན་ཉལ་ཕོད་ཀྱི་རེད་པས་ཕོད་ཀྱི་མ་རེད་པ། སྤུ་གུ་ཚོ་ཡིན་ན་དེ་ལས་ཀྱང་ཉལ། ཉལ་ཕོད་ཀྱི་མ་རེད་དེ་མང་ཆེ་དཀའ་ལས་ཁག་པོ་རེད་པ་ད་རོ་དེ་མཉམ་དུ་ཉལ་ཡ། ཞེད་སྣང་བྱེད་ཡ་རོ་དེ་འཇིགས་སུ་རུང་བའི་རོ་དེ། དངོས་གནས་བྱས་ན་སོ་སོའི་འཁྲིས་ལ་ཡོད་རེད་རོ་དེ་འདི་རེད་ཟེར་སོ་སོ་རེད་པ་ད་སོ་སོའི་གཟུགས་པོ་དེ་རེད་པ་ད་རྣམ་ཤེས་ཀྱིས་སྟོང་སོང་ན་རོ་ཆགས་ཚར་རེད། རྣམ་ཤེས་ཀྱིས་ཟིན་བསྡད་ཡོད་ཙང་དེ་གས་ད་ལྟ་རོ་ཟེར་མ་ལབ་རེད་པ་ད་འདི་རེད། རོ་དེ་འཇིགས་སུ་རུང་བ་དེ་འཁྲིས་ན་གདའ་གསུངས་རེད། འདི་ནི། རོ། རོ་ཞེས་འཇིགས་སུ་རུང་བ་འདི། རྣལ་འབྱོར་ལུས་ཀྱི་རྩ་ན་གདའ། སོ་སོའི་འཁྲིས་ཏག་ཏག་བསྡད་འདུག་ཟེར་རོ། གསུངས་པའང་ལུས་འདི་ཉིད་ཡིན། ཤི་ནས་བར་དོ། ཤི་ནས་བར་དོར་འགྲོ་ཞིང་དེའི་ཚེ་ས་རླུང་ལོག་པ་དང། འོ་ད་དེ་ནི། རེད་པ་ད། ཨ་ནི་མེ་རླུང་ལོག་པ་སོགས་ཀྱིས་རི་བོ་རལ་བ་དང་ས་ཆེན་པོའི་འོག་ཏུ་མནན་པ། བར་དོ་ལ་འཁྱམས་ནས།

ཤི་ནས་བར་དོར་འགྲོ་ཞིང་དེའི་ཚེ་ས་རླུང་ལོག་པ་དང་མེ་རླུང་ལོག་པ་སོགས་ཀྱིས་རི་བོ་རལ་བ་དང་ས་ཆེན་པོའི་འོག་ཏུ་ནོན་པ་མེ་འབར་བའི་ཀློང་དུ་ཚུད་པ་ཆུ་དང་རླུང་གིས་ཁྱེར་བ་སོགས་འཁྲུལ་སྣང་དང་འཇིགས་སྐྲག་བསམ་གྱིས་མི་ཁྱབ་པ་ཡོད། བླ་མ་འགའ་ཞིག་གིས་དེ་ནི་བར་དོའི་ངོ་སྤྲོད་ཨམ་ཞིག་བྱས་པ་ཡིན་ཞེས་རོའི་སྒོར་ངོ་སྤྲད་ཆངས། རོའི་མགོ་ལ་དེ་ནི་བར་དོ་ངོ་སྤྲོད་རེད་ཅེས་ཞིབ་པོ་ཅིག་གནང་ན་ཡང། མ་གཞི་དེ་ནི་བག་ཆགས་འདྲ་བོ་ཅིག་བྱིན་རླབས་འདྲ་ཡོང་གི་རེད་དེ། རོགས་ཟླ་བར་དོ་ངོ་སྤྲོད་ངོ་མ་ཞིག་བྱེད་ཚེ་ད་ལྟ་མ་ཤི་གོང་ལ་བྱས་ན་ཡག་པོ་ཡོད་རེད། མ་ཤི་གོང་ལ་བླ་མ་བསྟེན། ཨ་ནི་བླ་མའི་བི་གའི་ཆོས་གསུང་ངོ་སྤྲོད་ཟེར་ན་འདི་རོགས་ཟླ་སོ་སོ་ཉམས་སུ་བླངས་ན་ཨ་ནི་ཡག་ཐག་ཆོད་ཅིག་ཡོང་གི་ཡོད་རེད། རོགས་ཟླ་ད་གསོན་པའི་སྒང་ལ་རྒྱུན་ནས་བླ་མ་མ་བསྟེན་པ་བྱས་ག་གེ་མེད་ཨ་ནི་བི་གའི་སོ་སོ་ཤི་བའི་ཁ་ཐུག་ལ་བར་དོ་ངོ་སྤྲོད་བྱས་ན་ཡང་སོ་སོ་ངོ་འཕྲོད་གི་ཡོད་མེད་ཧ་གོ་ཡ་ཡོད་མ་རེད། ད་བྱིན་རླབས་གཅིག་ནི་ཡོང་གི་རེད་བ་ད་ཆོས་ཀྱི་བྱིན་རླབས་གཅིག་ནི་ཡོང་གི་རེད་ཨ་མཆོག་ནང་ནས་ཨ་མཆོག་རེད་བ་ད་བི་གའི་གྲོངས་ཁ་གྲོངས་མ་གྲོངས་དེ་འདྲའི་ཨ་མཆོག་གོ་བའི་ཁ་ཐུག་ཡིན་ན་བག་ཆགས་ཅིག་ཡོང་གི་རེད་དྲན་ད་དུས་རྒྱུན་ཉམས་ལེན་བྱེད་མཁན་གཅིག་ཡིན་ན་དྲན་གསོ་ལ་ཡོང་གི་རེད་རེད་བ་ད་སོ་སོ་ཤི་ཁ་ལ་ཁ་ལ་བླ་མ་དྲན་པ་ཡིན་ན་ཨ་ནི་འཕོ་བ་དེ་ལས་ལྷག་ཡོད་མ་རེད་བླ་མ། འཕོ་བ་དེ་ལས་ལྷག། ཤི་ཁ་ལ་ཁ་བླ་མ་ཅིག་དྲན་ཐུབ་པ་ཡིན་ན། ངན་སོང་དུ་མི་སྐྱེ་གསུངས་པ་རེད། སྐྱེ་བ་རྗེས་མ་དེ་ལ་ཏག་ཏག་དེ་ལ་ངན་སོང་དུ་མི་སྐྱེ་བ་ཐག་ཆོད་པ་ཡིན། དེ་རེད། བྱས་ཙང། ཤི་ཁ་ལ་ཁ་ལ་ཁོ་རང་གི་བླ་མ་སུ་ཡིན་ཡང་རྩད་གཅོད་བྱེད། ཡོད་རེད་པ་ད། ཁོ་རང་དུས་རྒྱུན་དད་པ་བྱེད་ས་བླ་མ་སུ་ཡིན་ཡང། ཨོ་དེ་དད་པ་བྱེད་ས་གི་བླ་མ་ཅིག་དགོས་རེད་མ་གཏོགས་ད་ག་སེ་བླ་མ། བླ་མ་བླ་མ་ཟེར་རིན་པོ་ཆེ་ཟེར་སྐད་གྲགས་ཆེ་མ་ཆེ་གལ་ཡོད་མ་རེད། སོ་སོ་གི་དད་པ་བྱེད་ས་གི་བླ་མ་ཅིག་ཡིན་ན་བླ་མ་གཉོམ་ཆུང་དེ་འདྲ་ཅིག་ཡིན་པ་ཡིན་ན། ཁོ་དད་པ་བྱེད་ས་དེ་གི་མཚན་ནས་སྨོས་ན་ཨམ་ཅོག་ནང་ནས་སྨོས་པ་ཡིན་ན་གྲོངས་མཁན་དེ་ལ་ཕན་གི་ཡོད་རེད་དོན་དག་དེ་རེད། དེ་འདྲ་ཅིག་རེད། བྱས་ཙང། དེ་བྱས་པ་ཡིན་ན་དེ་ནི་འཕོ་བ་མི་དགོས་གསུངས་པ་རེད། བར་དོ་ངོ་སྤྲོད་བྱས། ངའི་ཚོས་དེ་ནི། བར་དོ་ངོ་སྤྲོད་ངོ་མ་ཞིག་བྱེད་ཚེ་ད་ལྟ་མ་ཤི་གོང་དུ་ཡིན་ཏེ་བྱས། ངའི་ཚོས་དེ་ནི་བཟའ་བཏུང་ལ་ལོངས་སྤྱོད་པ་སོགས་ནམ་རྒྱུན་རྟག་ཏུ་འོང་ཞིང་ཤེས་པའི་བྱ་བ་རྣམས་ཀྱང་འཆི་རན་ཏེ་ང་ཡར་འཐེན་ཞེས་ཟེར་དགོས་པའི་སྐབས་མི་འོང་ན། མ་ཤི་གསོན་པའི་སྐབས་མི་འོང་པའི་ཆོས་དེ་དེའི་དུས་སུ་མི་འོང་པ་ཐག་ཆོད།

སངས་རྒྱས་པད་ཀའི་ག་སེ་ཡོད་ནའི་སྐུ་མཇལ་ཐུབ་བོ་མ་རེད། སངས་རྒྱས་ཀྱི་བྱིན་རླབས་བསམ་གྱིས་མི་ཁྱབ་པས་ཅུང་ཟད་རེ་ཕན་ཙམ་འབྱུང་བ་ནི་སྲིད་འཆི་བའི་རྣམ་པ་བསྒོམ་པའི་ཁུངས་ཀྱང་སྤྱོད་འཇུག་ལས། ད་འཆི་བའི་རྣམ་པ་བསྒོམ་ཡ་དེ་ག་རེ་ཡིན་ན་བས་དེ་ལྟར་བསམ་ཡ་རེ་བྱིན་ཡོང་གི་རེད་བ་ད་འཆི་བའི་འཆི་ཁ་བྱེད་དུས་དགོས་ཡ་ག་རེ་ཡོད་གང་ག་འཆི་ནི་འཆི་འགྲོ་གི་རེད་བ་ད་དེ་འདྲའི་ཟད་ཀྱི་དེ་ཏན་ཏན་གྱི་བི་གའི་འཆི་བའི་རྣམ་པ་བསྒོམ་ཡ་དེ་གལ་ཆེན་པོ་རེད་དེ་སངས་རྒྱས་ཀྱིས་གསུངས་པ་རེད། འཆི་བའི་རྣམ་པ་བསྒོམ་པའི་ཁུངས་ཀྱང་སྤྱོད་འཇུག་ལས་རང་གི་ལུས་མི་རྟག་པར་ཡིད་ལ་བྱ་བ་ནི་དུར་ཁྲོད་དང་དུར་ཁྲོད་དུ་སོང་ནས་གཞན་དག་གི་ཤི་བའི་རོ་དང་རུས་གོང་དག་དང་བདག་གི་ལུས་གཉིས་མཚུངས་པར་འཇིག་པའི་ཆོས་ཅན་དུ་ཆོས་ཅན་དག་ཏུ་ནི་ནམ་ཞིག་བདག་གི་ལུས་འདི་ཡང་འདི་ལྟ་བུའི་ཆོས་ཅན་ནོ་ཞེས་མགོ་སྙོམས་བྱེད་པར་འགྱུར་རོ་སྙམ་དུ་སྨོན་པར་བྱའོ། སྤྱོད་འཇུག་ནང་གསུངས་འདུག་པ་གསུངས་པ་འདི་ཡིན། ད་ལྟ་གཞན་ཤི་ནས་དུར་དུ་གཏོར་བའི་རུས་པ་དང་རང་གི་རུས་པ་གཉིས་ཁྱད་མེད་པར་ནམ་ཞིག་མགོ་སྙོམས་པ་འོང་སྟེ་དུར་ཁྲོད་ན་ཡོད་པའི་རོ་དེ་ཡང་དང་པོར་བདག་གི་ལུས་བཞིན་དུ་མི་མི་གཅིག་གིས་གཅེས་པར་བཟུང་བ་ཞིག་ཡིན། རྒྱ་གར་གྲུབ་ཆེན་རྣམས་ཀྱིས་མི་རྐང་དང་མི་ཐོད་བསྣམས་པ་ཡང་འཇིགས་རྔམ་སྟོན་པ་དང། སྡིགས་ར་བྱེད་པའི་ཕྱིར་མིན་པར། འཆི་བའི་རྣམ་པ་དྲན་པའི་ཆེད་ཡིན་ལ། ཐོད་པ་དེ་ཡང་སྔར་མི་ཞིག་གི་མགོ་ལ་ཡོད་པ་སེན་མོ་ཅུང་ཟད་བཙུགས་ནའང་ཨ་ཚ་ཚ་ཟེར་དགོས་པའི་ཤིན་ཏུ་གཅེས་པ་ཞིག་བྱེད་ས་ཞིག་ཡིན། གྲྭ་རྐྱང་ལྟ་བུ་ཡིན་ན། རེད་པ་ད། གྲྭ་པ་གྲྭ་རྐྱང་ཅིག་ལྟ་བུ་ཅིག་ཡིན་ན་ཡང་རང་གི་ཤག་དེའང་ཁང་སྟོང་ལྟར་བྱེད་དེ། ད་གྲོངས་མཁན་དེ་གྲྭ་པ་གྲྭ་རྐྱང་ཅིག་ཡིན་ན་བྱས་སོ་སོ་སོ་སོ་གྲྭ་པ་གྲྭ་རྐྱང་རེད་པ་ད། སོ་སོ་གྲྭ་པ་ད་གྲྭ་པ་གྲྭ་རྐྱང་ཅིག་གྲོངས་མཁན་སོ་སོ་ཡིན་ན། ཨ་ནི་ཤག་དེ་ཕར་སྟོང་པ་བྱེད། སྟོང་པ་ལྟར་བྱེད། དེར་གཞན་ཞིག་སྡོད་འོང་བ་དང། རེད་པ་ད། གྲྭ་ས་གྲྭ་ཚང་བཅས་ཡོད་གང་ལ་ཨ་ནི་ཡང་གཞན་པ་གཅིག་བསྡད་དགོས་རེད་པ་ད་དེ་གང། ཁོ་ཤི་ནས་ཞག་གྲངས་འདི་སྙེད་ཅིག་ལོན་འོང། ལོན་སོང། ཟེར་བ་དང། རང་གི་ལུས་ལ་གྱོན་པའི་ཆོས་གོས་ཀྱང་གཞན་ཞིག་གིས་གྱོན་ནས་ཟ་འོ་དེ་རེད། འདི་ཚེ་འདས་ཆེ་གེ་མོའི་རེད་བདག་གིས་ཉོས་པ་ཡིན་ཟེར་བ་འོང། དེ་བཞིན་དུ་ད་ལྟའི་རང་གི་ཅ་ལག་གོས། ཅ་ལག་དེ་ནི་གོས་སོགས་ལོངས་སྤྱད་མ་ནུས་པ་རྣམས། རེད་པ་ད་ཨ་ནི་ཉིན་གཅིག་མི་གཞན་གྱིས་ཉོས་ནས་ལོངས་སྤྱོད་པའི་དུས་ཤིག་ངེས་པར་འོང་བས། འདི་དག་ཀྱང་རྒྱལ་མཆོག་བསྐལ་བཟང་རྒྱ་མཚོས། འབྱོར་པ་འདི་ཡང་དུས་ཀྱིས་འདོར་ངེས་བརྙན་པོའི་རྒྱན་ལ་དགའ་སྙམ་ཞིང། ད་ལྟ་དེ་ཕག་ཐོད་ནང་ལ་རེད་པ་ད་སོ་སོའི་པའི་འབྱོར་པ་དཔལ་འབྱོར་ཟེར་རྒྱུ་རེད་པ་ད་འོ་འདི་ཡང་དུས་ཀྱིས་པི་ཀའི་འདོར་ངེས་པ།

ངང་དེ་རེད། དེ་ནས་ཞེས་པ་ལྟར་ཡུན་རིང་ཐུང་ཙམ་ལས་དེ་ནི་གཡར་པོ་ཉིད་ཡིན། འོ་དེ་སོ་སོའི་ནོར་ལོངས་སྤྱོད་དེ་ཚོ་ཡུན་རིང་ཐུང་ཅིག་རེད་མ་གཏོགས་མི་གཞན་ནས་གཡར་བཞག་པའི་བཟོ་འདྲ་ཅིག་རེད་གཞུག་ལ་མི་ཡིས་བདག་པོ་རྒྱག་ཡ་རེད། མི་གཞན་གྱིས་བདག་པོ་རྒྱག་ཡ་རེད་རང་ལ་དེ་གའི་དབང་ཆ་དེ་ཡོང་གི་མ་རེད། རང་འཆི་བའི་བློ་མི་འཆར་ན། མི་གཞན་ཤི་བའི་མདུན་དུ་སོང་སྟེ་བལྟ་བར་བྱ། དེ་ཚོའི་མན་ངག་རེད། སོ་སོ་པའི་འཆི་བ་རྒྱུ་ནི་དྲན་གྱི་མི་འདུག་ན་ཤཱཀ་དེས་དཔེ་ཆ་ལྟ། སྒོམ་བརྒྱབ་ནས་འཆི་བ་དེ་དྲན་ཡོང་གི་མི་འདུག་ན་ཨ་ནི་མི་གྲོངས་ས་གི་འཁྲིས་ལ་ཕར་སོང་ཨ་ནི་མིག་གིས་བལྟ། ཨ་ནི་ཡོང་གི་རེད། བལྟ་བར་བྱ། མན་ངག་འདི་ནི་མི་སྐྱེ་བ་མི་སྲིད། ད་ཨོ་ད་མན་ངག་འདི་བྱེད་ད་འཆི་བ་མི་རྟག་པ་མི་སྐྱེ་བ་ཡོང་གི་མ་རེད།

མན་ངག་འདིས་མི་སྐྱེ་བ་མི་སྲིད་རང་ཅག་གིས་མ་བསམས་པ་མ་གཏོགས་དྲེས་མའི་ཐག་པ་མཐོང་ནའང་ཅིའི་ཕྱིར་མི་འཇིགས་ཏེ་དྲེས་མ་ཟེར་ན་ད་འབྲུམ་བུ་བྲལ་ཡ་ཡོ་ར་བ་ད་ཐག་པ་འདི་ནི་པགས་པ་བྲལ་ཡ་སེ་བོ་ར་བ་ད་འོ་དེ་འདྲ་རེད་འདི་ནི་འདི་ནི་དྲེས་མའི་ཐག་པ་མཐོང་ནའང་ཅིའི་ཕྱིར་མི་འཇིགས།

འདི་རྒྱལ་པོ་ལ་གདམས་པའི་མདོ་ལས་གསུངས་ཤིང། ཟས་གོས་སོགས་གྱ་ནོམ་པར་སྤྱོད་པའི་ཚེ་རྒྱགས་པ་སྐྱེ་བའི་གཉེན་པོར་མི་རྟག་པ་བསྒོམ་ཚུལ། རེ་བ་ད། ཟས་དང་གོས་ལ་བི་ཀའི་ལོངས་སྤྱོད་ཡོང་དུས་གང་ལ་གྱ་ནོམ་པར། བ་ད་བི་ཀའི་ག་རེ་ཟེར་ད་ཆགས་པ། རེ་བ་ད་སོ་སོ་བའི་ཆགས་པ་སྐྱེ་ཡོང་གི་འདུག་ན། ཨ་ནི་དེ་སྤྱོད་པའི་ཚེ་བའི་རྒྱགས་པ་པས་རྒྱགས་པ་སྐྱེ་བའི་གཉེན་པོ་ལ། རྒྱགས་ཕྱིར་མ་ལགས་བསྙེམས་པའི་ཕྱིར་མ་ལགས་ཟེར་ཡ་ཅིག་ཡོད་མཚར་ཕྱིར་མ་ལགས་ལུས་གནས་འབའ་ཞིག་ཕྱིར། ལོ་བ་དེ་ཨ་ནི་མི་རྟག་པ་སྒོམ་ན་ཡག་པོ་ཡོད་རེད། ཞྭ་དམར་ལམ་རིམ་ནས་པེ་ཀའི་གསུངས་པ་ལྟར་དེ་ནི་རྒྱུན་དུ་བསམ་སྟེ། རང་གི་གོས་སོགས་ལོངས་སྤྱོད་མཐོང་བ་ན་འདི་དག་ནི་ད་ལྟ་རང་གི་ཡིན་མདོག་མདོག་བྱེད་ཁུལ་ཙམ་ལས་ནམ་ཞིག་ན་གཞན་དག་གིས་ཕན་ཚུན་ཁྱེར་ཅིང། འདི་ཚེ་འདས་དེའི་རེད་ཅེས་སྨྲ་བར་གདོན་མི་ཟ། རང་གི་ལུས་ལའང་ད་ལྟ་འདི་ཉིད་བདག་གིས་གཅེས་པར་བསྐྱངས་བསྐྱངས་པ་ལས་ནམ་ཞིག་ན་རོ་ཞེས་པ་མཐོང་ན་འཇིགས་ཤིང་རེག་ན་སྐྱུག་བྲོ་བའི་གནས་སུ་གྱུར་ཏེ་ཐག་པས་བསྡམས་པ་སོགས་ཀྱི་རྣམ་འགྱུར་འདི་དང་འདི་ལྟ་བུར་བྱེད་པར་འགྱུར་རོ་སྙམ་པ་དང། རྩམ་ལྷག་གིས་མཆོད་རྩམ་དང་སྔས་མགོ་ནས་བར་དོ་ངོ་སྤྲོད་བྱེད་ཚུལ་སོགས་ད་སོ་སོ་གི་བསྒོམ་པའི་སྒང་ལ་ཨོ་དེ་འདྲ་བྱེད་དགོས། བླ་མ་ཕས་སོ་སོ་ལ་བར་དོ་ངོ་སྤྲོད་གནང་སོང་བསམ་པ། གནང་གིན་ཡོད་བསམ་པ། ཀ་ལི་སོགས་ཀྱང་གཞན་གྱིས་བླངས་ནས་ཟེར་དུས་འདི་དེའི་ཀ་ལི་རེད།

ཡིན། བསྒོམས་པའི་ཁ་ཐུག་ལ། འཆི་བ་ངེས་པ་དེ་བསྒོམས་ནས་ཨ་ནི་འཆི་བའི་རྣམ་པ་དེ་ད་འཆི་ཡ་དེ་རེད་བསམ་པ་བྱས་ནས་བསྒོམ་བཞག་ན་ཡག་པོ་ཡོད་རེད་གསུངས་པ་རེད་མཁྱེན་སོང་ཨ། ད་འདིའི་ཁ་ཐུག་དེ་འདི་ནི་སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོས་གསུངས། འདི་ནི་མི་རྟག་དྲན་བསྐུལ། འདི་ནི་སྙིང་གི་ཐུར་མ་ཟེར་ཏེ་འདི་ཁ་ཐུག་གསུང་ཡ་གི་ཕྱག་ལེན་ཡོད་རེད། དོན་དག་དེ་འཆི་བ་འཆི་བའི་རྣམ་པ་བསྒོམ་ཡ་དེ་གཙོ་བོ་གསུང་བཞིན་ཡོད་རེད།

ད་སྐྱེ་བ་སྔོན་མ་མེད་ཐོག་མ་མེད་པ་ནས་བི་ཀ། དེ་ནས་ད་ལྟ་བར་དུ་བི་ཀ་སྐྱེ་བ་འདྲ་མི་འདྲ་མང་པོ་ཅིག་བླངས་ཡོད་རེད། ཡོད་རེད་དེ་བི་ཀ། བླངས་ནས་སྐྱིད་སྡུག་སྣ་ཚོགས་ཞིག་བི་ཀ་མྱངས་ཡོད་རེད་དེ་བི་ཀ་དེ་གི་གོ་འདྲ་པོ་ཅིག་མ་ཆོད་རོགས་དང། སྐྱིད་སྡུག་མྱངས་གོ་འདྲ་པོ་མ་ཆོད་པ་བྱས། རང་ལ་ཕན་པ་ཅུང་ཟད་ཅིག་བསྒྲུབས་ཡོད་མ་རེད། ད་རེས་བི་ཀ་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་འབྱོར་གྱི་མི་ལུས་ཐོབ་བསྡད་ཡོད་རེད་ཡིན་ན་ཡང་ད་སྔོན་ཆད་ད་དེ་སྔ་ཕན་ཆད་དང་དོན་མེད་པའི་སྟོང་ཟད་དུ་ཤོར་ནས། ད་འགྱོད་པའི་དོན་དག་མེད་པར་སྟོང་ཟད་དུ་ཤོར་ཟིན། ད་ནི་རང་གིས་རང་ཉིད་ལ་བརྩེ་ན། སོ་སོས་སོ་སོ་ལ་བརྩེ་བ་ཡོད་ན། སོ་སོས་སོ་སོ་ལ་བརྩེ་བ་མེད་པ་ཡོང་གི་མ་རེད་པ། བྱས་ཙང་སོ་སོས་སོ་སོ་ལ་དངོས་གནས་ཀྱི་བརྩེ་གི་ཡོད་ན་ཤ་ཚ་ཡོད་ན། གཏན་འདུན་སྙིང་པོའི་དགེ་སྦྱོར་ཞིག་བསྒྲུབ་རན་ད་གཏན་གྱི་འདུན་མ། སྙིང་པོ་པའི་འདུན་མའི་སྙིང་པོའི།

གོ་མདོག་སྤྱང་མདོག་གྲུང་མདོག་གི་གླེན་པ་འདི་སྣང་བྱིས་པའི་རྩེད་མོ་ལ་ཞེན་བཞིན་ཟེར། འོ་ད་བྱིས་པ་ཆུང་ཆུང་ཚོ་གིས་རྩེད་མོ་རྩེ་བའི་ཚོར་བྱེད། རྩེད་མོ་ལ་ཞེན་བཞིན་གློ་བུར་འཇིགས་རུང་འཆི་བདག་གིས་ནོན་ནས་ཡིད་ཆད་སྲན་ཐབས་མེད་པ་ཞིག་འོང་ངོ་ད། གློ་བུར་དུ་བི་ཀའི་འཇིགས་སུ་རུང་བའི་དེ་ནས་འཆི་བདག་སླེབས་ནས། ཨ་ནི་སོ་སོའི་བི་ཀའི་ཡིད་ཕམ་ནས་ཡིད་ཆད་ནས་འདུག་གོ་ད། ཡིད་ཆད་པའི་ད་སྲན་ཐབས་མེད་པ་ཅིག། སྲན་མི་བཟོད་པ་འདྲ་བོ་ཅིག། རེ་བ་དང་སྲན་ཐབས་མེད་པ་ཞིག་འོང་ངོ། བར་ཙམ་མི་འཆི་མི་འཆི་རང། དེ་ནས་སྙམ་ནས། ད་དུང་ཏོག་ཙམ་ཤི་གི་མ་རེད་ཏོག་ཙམ་ཤི་གི་མ་རེད་ཟེར་སྙམ་ནས། ཚེ་འདིའི་བྱ་བཞག་ཟད་མེད་ལ་གཡེང་བཞིན་ཟེར། གློ་བུར་འཇིགས་རུང་འཆི་བདག་ཁོ་སླེབས་ནས། ད་ལྟ་འཆི་རན་ཟེར་བ་ཞིག་འོང་ངོ། འོ་ད་ད་ལྟ་རང་བི་ཀའི་འཆི་རན་གྱི་རེད་ཟེར་བ་ཞིག་འོ་ད་ཚེ་འདིའི་བྱ་བ་ལ་མགོ་འཁོར་མགོ་འཁོར་ནས་བི་ཀ་ད་ཁྱེད་རང་འཆི་རན་སོང་ཟེར་ཞིག་དུས་ཚོད་ཅིག་སླེབ་ཀྱི་རེད། ད་ལྟ་འཆི་རན་ཟེར་བ་ཞིག་འོང་ངོ་སང་དང་སང་ཞེས་གྲབས་གཤོམ་ལ་བརྩོན་ཀྱང་ད་ལྟ་གློ་བུར་འགྲོ་དགོས་ཞིག་འོང་ངོ། ད་སང་ཉིན་དང་གནངས་ཉིན་ལོ་རྗེས་མ་ཟླ་བ་རྗེས་མ་ལོ་རྗེས་མ་གི་བི་ཀ་ཅི་ན་བི་ཀའི་བསྡད་ཡག་གི་གྲབས་འདྲ་པོ་ཅིག་འཆར་གཞི་བྱས་བྱེད་ཀྱི་ཡོད་རེད་དེ། ཡིན་ན་ཡང་ད་ལྟ་ལམ་སང།

རེད་པ་དང། ཨ་ནི་བི་ཀའི་ལག་པས་ལྟས་སི་ལྟས་སི་ལག་པ་དོ་སི་བརྐྱངས་སི་བརྐྱངས་སི་བྱས་ད་ཞེད་སྣང་ཡོང་གི་ཡོད་རེད་ཆོས་ཡག་པོ་མ་བྱས་པ་ཡིན་ན་ཨ་ནི་མར་ཅིག་ཟགས་འགྲོ་ཡོང་བཟོ་རེད་ཅེས་དེ་འདྲའི་བསམ་བློ་འཁོར་གི་ཡོད་རེད་དེ་ཡིན་དུས་ལག་པ་ཡར་ཅིག་འཐེན་སི་འཐེན་སི་བྱས་འདྲ་བ་དང། དེ་ནས་གཉེན་ཉེ་དུའི་བི་ཀའི་སོ་སོ་དགའ་ས་ཡག་ས་ཞིག་གོ་དེ་ཚོའི་བི་ཀའི་ལས་འགྲོ་གི་ཡོད་རེད་ཨོ་དེ་ཚོའི་བི་ཅིག་གི་ལག་པ་ཆག་འགྲོ་ཆག་འགྲོ་རེད་བྱས།